གསན་མཁན་རྣམ་པ་བདེ་མོ་ཡིན་ན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ཁག་ད་ལྟ་མགོ་འཛུགས་རྒྱུ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ར་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་བའི་ཚེས་ལྔ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་བའི་ཚེས་བཅོ་བརྒྱད་རེས་གཟའ་ཕུར་བུ་རེད། ཞུ་ནས་ངས་རླུང་འཕྲིན་གསན་མཁན་རྣམས་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་དང་བཅས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་གསར་འགྱུར་བཤད་རྒྱུ་ཡིན། ང་ཕྱག་མོ་མཚོ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨ་རིའི་རྒྱལ་ས་ཝ་ཤིན་ཏོན་དུ་ཡོད་པའི་ཨ་རིའི་རྒྱལ་ཡོངས་གསར་འགོད་ལྷན་ཚོགས་སུ་བོད་དོན་སྐོར་གསུང་བཤད་གནང་ཡོད་པ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ཀྱི་གནས་ཚུལ་ཞིག་དང། རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་འཆར་ནི་རྒྱ་གར་གྱི་ས་ཁོངས་བདག་དབང་གི་གནད་དོན་དང་འབྲེལ་བ་ཡོད་པས་རྒྱ་གར་གྱི་སྐུ་ཚབ་རྒྱུད་གཅིག་ལམ་གཅིག་གི་ཚོགས་འདུ་ལ་བསྐྱར་དུ་མ་ཞུགས་པ་རེད་ཅེས། རྒྱ་གར་གྱི་ཉམས་ཞིབ་པ་ཚོས་ངོས་འཛིན་གནང་གི་ཡོད་པ། ད་མཐའ་མ་དེར་དེང་དུས་བོད་ཅེས་པའི་ལེ་ཚན་དང་བཅས་དེ་རིང་གི་ལས་རིམ་ཁག་གསན་རོགས་གནང། གསན་མཁན་རྣམ་པ་སྔོན་ན་དེ་རིང་གི་གསར་འགྱུར་བཤད་རྒྱུར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨ་རིའི་རྒྱལ་ས་ཝ་ཤིན་ཏོན་དུ་ཡོད་པའི་ཨ་རིའི་རྒྱལ་ཡོངས་གསར་འགོད་ལྷན་ཚོགས་སུ་བོད་དོན་སྐོར་གསུང་བཤད་གནང་ཡོད་པ་རེད།

བོད་རྒྱ་འབྲེལ་མོལ་ལ་སྐུལ་འདེད་གཏོང་བའི་ཁྲིམས་འཆར་དེར་གྲོས་ཚོགས་འཐུས་མི་ཚོས་རྒྱབ་སྐྱོར་ཚད་མཐོ་ཡོད་པ་དང་དེ་གང་མགྱོགས་གཏན་འབེབས་ཡོང་བའི་རེ་བ་ཆེན་པོ་གནང་གི་ཡོད་པ་གསུངས་ཡོད། དེ་བཞིན་ཚེས་བཅུ་དགུ་ཉིན་ཨ་རིའི་རྒྱལ་ས་ཝ་ཤིན་ཏོན་གྱི་ཉེ་འཁྲིས་ན་ཡོད་པའི་བྷིར་ཇི་ནི་ཡ་མངའ་སྡེའི་ནང་གི་ཇོར་ཇི་མེ་སིན་གཙུག་ལག་སློབ་གྲྭ་ཆེན་མོ་རུ་སྲིད་སྐྱོང་མཆོག་གིས་བོད་དོན་སྐོར་གསུང་བཤད་གནང་རྒྱུ་རེད། རྒྱལ་ཡོངས་དམངས་གཙོ་ལྟེ་གནས་ཁང་གི་ཨེ་ཤི་ཡའི་མངའ་ཁུལ་གྱི་འགན་འཁུར་བཅས་བོད་མི་མང་སྤྱི་འཐུས་ལྷན་ཁང་དུ་གཟིགས་སྐོར་གནང་འདུག་ཚེས་བཅོ་བརྒྱད་ཉིན་གནས་ཚུལ་སྤེལ་བའི་ནང་བརྗོད་ན་ཨ་རིའི་རྒྱལ་ས་ཝ་ཤིན་ཏོན་དུ་ཡོད་པའི་རྒྱལ་ཡོངས་དམངས་གཙོ་ལྟེ་གནས་ཁང་གི་ཨེ་ཤི་ཡའི་མངའ་ཁུལ་གྱི་འགན་འཛིན་མན་པི་རི་ཊི་སིང་གི་ཨ་ནན་ཌི་ལགས་དང་ཇེ་མི་སི་པཱ་ཨེ་ཁེར་མན་ལགས་དེ་བཞིན NDI བོད་ཀྱི་རྣམ་གྲངས་ལས་འཆར་གྱི་འགན་འཛིན་བཅས་ནས་བོད་མི་མང་སྤྱི་འཐུས་ལྷན་ཁང་དུ་གཟིགས་སྐོར་གནང་སྐབས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་དང་ཚོགས་གཞོན་ཚེ་རིང་སྒྲོལ་མ་མཆོག་རྣམ་གཉིས་ཀྱིས་ཁ་བཏགས་ཕུལ་ཏེ

བོད་ཀྱི་གནད་དོན་ཐད་ལ་གཏིང་ཟབ་ཤེས་རྟོགས་བྱེད་མཁན་ཉུང་ཉུང་ཞིག་ནས་མི་འདུག་ཅེས་འགྲེལ་བརྗོད་གནང་བྱུང། ང་རང་ཚོ་གིས་ད་མཐོ་སློབ་ལས་ཀའི་དཔེ་ས་ཁག་མང་དྲག་ཆགས་སྐོར་རེད་ཡང་མཐོ་སློབ། མཐོ་སློབ་ཀྱི་སྤྱི་བཏང་གི་སློབ་ཕྲུག། ལས་འགུལ་ཉིན་དང་པོ་སྟེ་འདི་ཚེས་བཅུ་དྲུག་ཉིན་འཕགས་བོད་འབྲེལ་མཐུད་ལས་ཁུངས་དང་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་གཉིས་ཟུང་འབྲེལ་གྱི་ཐོག་ནས་སྟོན་པ་བཅོམ་ལྡན་འདས་སྐུ་མྱ་ངན་ལས་འདས་ཡུལ་རྩྭ་མཆོག་གྲོང་གི་བུད་དྷ་མཐོ་སློབ་ཏུ་དགེ་ལས་སློབ་ཕྲུག་རྣམས་ལ་བོད་དོན་གོ་རྟོགས་སྤེལ་འདུག་ཡང་ཚེས་བཅུ་བདུན་ཉིན་ཁུལ་དེར་ཆགས་པའི་པ་ཝ་ན་གར Maha Vir མཐོ་སློབ་ཏུ་བོད་དོན་ལས་འགུལ་གོ་རྟོགས་སྤེལ་བ་དང་ཆབས་ཅིག་བོད་ཀྱི་འགྲེམས་སྟོན་ཁང་གིས་འཕགས་བོད་གཉིས་ཀྱི་འབྲེལ་ལམ་གྱི་སྐོར་གྱི་པར་རིས་འགྲེམས་སྟོན་དང་བོད་དོན་དཔེ་དེབ་བགོ་འགྲེམས་གནང་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན། རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་འཆར་ནི་རྒྱ་གར་གྱི་ས་ཁོངས་བདག་དབང་གི་གནད་དོན་དང་འབྲེལ་བ་ཡོད་པས་རྒྱ་གར་གྱི་སྐུ་ཚབ་རྒྱུད་གཅིག་ལམ་གཅིག་གི་ཚོགས་འདུ་ལ་བསྐྱར་དུ་མ་ཞུགས་པ་རེད་ཅེས་རྒྱ་གར་གྱི་ཉམས་ཞིབ་པ་ཚོས་ངོས་འཛིན་གནང་གི་ཡོད་པའི་ཐད་འདི་གའི་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་གིས་གནས་ཚུལ་བཏང་བར་གསན་རོགས་གནང། རྒྱ་ནག་གིས་འདི་ལོར་སྤྱི་ཟླ་བཅུ་པ་གི་ཚེས་པ་བཅུ་བདུན་ནས་བཅོ་བརྒྱད་གི་བར་ཉི་མ་གཉིས་ཀྱི་རིང་རྒྱ་ནག་ནང་རྒྱལ་ཁབ་བརྒྱ་དང་བཞི་བཅུ་ལྷག་གི་འགོ་ཁྲིད་དང་སྐུ་ཚབ་སོགས་མགྲོན་འབོད་ཀྱིས་རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་གིས་རང་འདོད་དང་ཨུ་ཚུགས་ཀྱི་སྒོ་ནས་འབད་བརྩོན་ཆེན་པོ་བྱེད་བཞིན་པ། རྒྱུད་གཅིག་ལམ་གཅིག་གི་ལས་གཞི་འགོ་འཛུགས་ཀྱིས་ལོ་ངོ་བཅུ་ཐམ་པ་འཁོར་བ་གི་དགའ་སྟོན་ཚོགས་འདུ་ཞིག་འཚོགས་ཡོད་ཅིང། དེ་ལ་རྒྱ་གར་གྱི་སྐུ་ཚབ་དེ་སྔ་སྤྱི་ལོ་ཉིས་སྟོང་བཅུ་བདུན་དང་བཅུ་དགུ་བཅས་སུ་མཉམ་ཞུགས་མ་གནང་བ་བཞིན་དུ། ད་ལན་ཡང་ཡང་བསྐྱར་མཉམ་ཞུགས་གནང་མེད་པ་མ་ཟད། རྒྱ་ནག་གིས་པ་ཀི་སི་ཐན་དང་རྒྱ་ནག་གི་དཔལ་འབྱོར་ཚོང་ལམ་གྱི་ཐོག་ཨ་སྒོར་ཐེར་འབུམ་དྲུག་ཅུ་གི་འགྲོ་སོང་བཏང་སྟེ་ཀ་ཤི་མིར་གྱི་ས་ཁོངས་སུ་འཛུགས་སྐྲུན་བྱས་ཡོད་པས། རྒྱ་གར་རྒྱལ་ས་ལྡི་ལི་གི་ནང་གི་རྟོག་ཞིབ་ཐེབས་རྩ་ཁང་གི་རྒྱ་ནག་ཉམས་ཞིབ་པ་ཀལ་པི་ཏི་མཱན་ཀི་ཀར་ལགས་ནས། རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་འཆར་དེ་རྒྱ་གར་གྱི་ས་ཁོངས་བདག་དབང་གི་གནད་དོན་དང་འབྲེལ་བ་ཡོད་པས། རྒྱ་གར་གྱི་སྐུ་ཚབ་རྒྱུད་གཅིག་ལམ་གཅིག་གི་ཚོགས་འདུ་ལ་བསྐྱར་དུ་མ་ཞུགས་པ་རེད་ཅེས་འགྲེལ་བརྗོད་གནང་གི་འདུག།
India's opposition to BRI is on two counts. Firstly, the issue of territorial sovereignty ཁོང་གིས་དཔེར་ན་རྒྱ་ནག་དང་པ་ཀི་སི་ཐན་གྱི་དཔལ་འབྱོར་སྐྱེལ་འདྲེན་གྱི་ལམ་ཁ་དེ་ཀ་ཤི་མིར་གྱི་ནང་ལ་འཁེལ་ཡོད་ཁར། རྒྱལ་ཁབ་དེ་གཉིས་ཀྱིས་ས་ཁོངས་དེ་ཁུལ་ཁྲིམས་འགལ་གྱི་སྒོ་ནས་བདག་བཟུང་བྱས་ཡོད་པ་དང། རྒྱ་གར་གྲོས་ཚོགས་ཀྱིས་ཀྱང་རྒྱ་གར་གཞུང་གིས་ལངས་ཕྱོགས་འདི་བསྐྱར་དུ་འཛིན་དགོས་པ་གི་གྲོས་ཆོད་བཞག་ཡོད་པ་སྟེ། མདོར་ན་རྒྱ་གར་རྒྱལ་ཁབ་ཀྱི་བདག་དབང་དང་ས་ཁོངས་ཀྱི་བདག་དབང་ལ་འབྲེལ་བ་ཡོད་པར་བརྟེན། རྒྱ་ནག་གི་རྒྱུད་གཅིག་ལམ་གཅིག་ལ་རྒྱ་གར་གྱིས་སྔ་ཕྱི་བར་གསུམ་དུ་ཁ་གཏད་གནང་ཡོད་པའི་མུར་མ་འོངས་པར་ཡང་རྒྱ་གར་གྱི་ལངས་ཕྱོགས་ལ་འགྱུར་བ་གཏོང་གི་མ་རེད་འདོད་ཅེས་འགྲེལ་བརྗོད་གནང་གི་འདུག། རྒྱ་ནག་གཞུང་གིས་ཡུ་རོབ་ནང་དུའང་རྒྱུད་གཅིག་ལམ་གཅིག་གི་ལས་འཆར་ཤུགས་ཆེ་སྤེལ་ཐབས་བྱེད་བཞིན་པ་ཡིན་ནའང། རྒྱ་ནག་གི་ལས་འཆར་དེས་དམངས་གཙོ་དང་ཁྲིམས་ཀྱི་དབང་བསྒྱུར། འགྲོ་བ་མིའི་ཐོབ་ཐང་སོགས་ལག་བསྟར་ལ་དོ་ཕོག་ཆེན་པོ་འགྲོ་ཉེན་ཡོད་པར་བརྟེན། ཡུ་རོབ་རྒྱལ་ཁབ་ཚོས་དོགས་འདྲོགས་ཤུགས་ཆེ་གནང་གི་ཡོད་པ། ཡུ་རོབ་དང་རྒྱ་ནག་ཉམས་ཞིབ་པ Anna Ferenczy ལགས་ནས་འགྲེལ་བརྗོད་གནང་དོན།

འགྲོ་བ་མིའི་ཐོབ་ཐང་བཅས་ལ་དོ་ཕོག་འགྲོ་ཉེན་མཐོང་སྟེ་དོགས་འདྲོག་སླང་གི་ཡོད་པ་གི་སྐོར་ཡང་འགྲེལ་བརྗོད་གནང་སོང། རྒྱ་ནག་གིས་རྒྱུད་གཅིག་ལམ་གཅིག་གི་ནང་རྒྱལ་ཁབ་མང་པོར་བུ་ལོན་གཡར་ཏེ་ཆབ་སྲིད་ཀྱི་ཁེ་ཕན་ལེན་པ་དང། བུ་ལོན་གྱི་སྙི་ལ་ཚུད་བཅུག་པ་སོགས་བྱེད་བཞིན་པ་མ་ཟད། ལས་འཆར་དེ་འབྲེལ་ལྐོག་ཟ་རུལ་སུངས་ཚབས་ཆེན་ཡོང་གི་ཡོད་པ་སོགས་རྒྱ་གར་གྱི་རྒྱ་ནག་ཉམས་ཞིབ་པ་ཨ་དྷིལ་བྷི་རཱར་ལགས་ནས་འགྲེལ་བརྗོད་གནང་གི་འདུག། quite prevalent། རྒྱ་ནག་གིས་འཛམ་གླིང་གི་ས་ཆ་ཁག་ཅིག་ཏུ་འཁོར་ལམ་དང་ལྕགས་ལམ་སོགས་བསྐྲུན་ཡོད་པ་དངོས་ཡོད་གནས་ཚུལ་ཡིན་ནའང། ཡུལ་ལུང་དེ་ཚོས་ཕུགས་རྒྱང་རིང་བོའི་ཆ་ནས་ཆབ་སྲིད་ཀྱི་ཕམ་ཁ་ཉོས་ཡོད་པ་དང། རྒྱུད་གཅིག་ལམ་གཅིག་ལ་གྲུབ་འབྲས་སྨིན་ནས་ཡོད་མེད་བཤད་རྒྱུ་ད་ཆ་སྔ་དྲགས་ཏེ་རྙོག་གླེང་གི་ངོ་བོ་ཞིག་ཏུ་ལྷག་ཡོད། རྒྱ་ནག་གི་སྒྲོམ་གཞི་ལ་སྐྱོན་ཆག་ཆེན་པོ་ཡོད་པས་ལས་འཆར་དང་འབྲེལ་གི་ལྐོག་ཟ་རུལ་སུངས་གང་སར་ཐོན་བཞིན་པ་སོགས་ཀྱིས། ལས་འཆར་ཆུང་ཁག་ཚུན་ཆད་ཀྱི་ནང་ལྐོག་ཟ་འབྱུང་གི་ཡོད་པ་གི་སྟབས་ཀྱིས་རྒྱ་ནག་གི་ལས་འཆར་འདི་ལ་གྲུབ་འབྲས་ཐོབ་ཡོད་མེད་བཤད་རྒྱུ་མགོ་རྙོག་ཡིན་པ་འགྲེལ་བརྗོད་གནང་སོང། རྒྱ་ནག་གཞུང་གིས་ཨ་རིའི་སྒོར་མོ་ཐེར་འབུམ་ཉིས་བརྒྱ་བཞི་བཅུ་ལྷག་གི་མ་རྩ་བཙུགས་ཏེ། འཛམ་གླིང་གང་སར་ཡར་རྒྱས་འཛུགས་སྐྲུན་དང་ཚོང་ལམ་བཟོ་སྐྲུན་གྱི་ཁ་གཡང་སྒྲོག་བཞིན། རྒྱུད་གཅིག་ལམ་གཅིག་གི་ལས་འཆར་དྲིལ་བསྒྲགས་ཤུགས་ཆེ་བྱེད་བཞིན་པ་མ་ཟད། རྒྱ་ནག་ནང་ད་ཐེངས་ལས་འཆར་འདི་འགོ་འཛུགས་ཀྱི་ལོ་འཁོར་བཅུ་འཁོར་བ་གི་དགའ་སྟོན་གྱི་ཐོག་ཨུ་རུ་སུའི་སྲིད་འཛིན་ཕུའུ་ཀྲིན་དང་ཨེ་ཤ་ཡ་དང་ཨ་རབ་སོགས་ཀྱི་འགོ་ཁྲིད་མང་དག་ཅིག་མཉམ་ཞུགས་བྱས་ཡོད་ནའང། ཨ་མི་རི་ཁ་དང་ཡུ་རོབ་རྒྱ་གར་སོགས་དམངས་གཙོ་དང་རང་དབང་ལྡན་པའི་རྒྱལ་ཁབ་ཁག་གི་སྲིད་འཛིན་དང་སྲིད་བློན་ཕལ་ཆེར་བས་མཉམ་ཞུགས་གནང་མེད་པ་རེད། བཞུགས་སྒར་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ལོ་པེ་ཡིན། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ཡིན་ང་ལྕགས་མོ་མཚོ་ཡིན་ཤུལ་ནས་མུ་མཐུད་དུ་གསར་འགྱུར་བཤད་རྒྱུ། བོད་དོན་ལས་འགུལ་བ་འཆི་མེད་ལྷ་མོ་ལགས་ཀྱིས་ཐེ་ཝན་ནང་འཚོགས་བཞིན་པའི་ཨོ་སི་ལོ་རང་དབང་གླེང་སྟེགས་སྟེང་གསུང་བཤད་གནང་འདུག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཨོ་སི་ལོའི་རང་དབང་གླེང་སྟེགས་ཞེས་པ་དེ་ཟླ་བ་འདིའི་ཚེས་བཅོ་བརྒྱད་ཉིན་ཐའེ་ཝན་གྱི་རྒྱལ་ས་ཐའེ་པེ་ནང་འཚོགས་ཡོད་པ་དང་དེའི་ཚོགས་འདུ་དེར་རྒྱལ་སྤྱིའི་སྟེང་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་དང་དམངས་གཙོའི་རང་དབང་བརྩོན་ལེན་གནང་མཁན་མི་སྣ་སྐད་གྲགས་ཅན་མང་བོ་ཞིག་ཚོགས་ཞུགས་གནང་བའི་སྟེང་བཙན་བྱོལ་སྤྱི་ཚོགས་ཁྲོད་འཚར་ལོངས་བྱུང་བའི་བོད་དོན་ལས་འགུལ་བ་འཆི་མེད་ལྷ་མོ་ལགས་ཀྱིས་ཚོགས་ཐོག་ཏུ་འཛམ་གླིང་ཡང་རྩེ་རུ་འབོད་པའི་བོད་ནང་གི་འགྲོ་བ་མིའི་ཐོབ་ཐང་དང་ཆོས་ལུགས་དད་མོས་ཐད་རྒྱ་ནག་གཞུང་གིས་དམ་དྲག་ཆེན་པོ་བྱས་དང་བྱེད་བཞིན་པའི་གནས་སྟངས་དང་དེ་བཞིན་བོད་མིའི་ཐོག་ཆོས་ལུགས་ཐད་ལ་གནོད་འཚེ་གཅིག་པོ་མ་ཡིན་པར་འཁོར་ཡུག་ཐད་ནས་བོད་ནི་ཨེ་ཤེ་ཡའི་ཆུ་བོ་མང་བོ་ཞིག་གི་འབྱུང་ཁུངས་ཡིན་པས་དེའི་འགྲམ་དུ་གནས་པའི་མི་མང་ཐེར་འབུམ་གཉིས་ལྷག་གི་འཐུང་ཆུའི་འཚོ་གནས་དང་ཐད་ཀར་འབྲེལ་བ་ཡོད་པ་དང་རྒྱ་ནག་གཞུང་གིས་ཆུ་བོ་དེ་དག་ཐོག་ཆུ་མཛོད་བཟོ་སྐྲུན་སོགས་ཀྱི་ལས་གཞི་ལས་མ་འོངས་པར་མི་མང་དུང་ཕྱུར་མང་པོར་དཀའ་ངལ་འཕྲད་སྲིད་པའི་ཉེན་ཁ་ཡོང་བཞིན་པ་དང། དེ་བཞིན་རྒྱ་ནག་གཞུང་གིས་བོད་མིའི་ཐོག་དམ་དྲག་ཇི་ལྟར་བྱས་མིན་ལ་མ་བལྟོས་པར་བོད་ནང་གི་བོད་མི་རྣམས་ཀྱིས་བོད་ཀྱི་ཆོས་སྲིད་གཉིས་ཀྱི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དད་པ་རྩེ་གཅིག་གིས་བློ་སེམས་འགྱུར་བ་མེད་པར་བྱེད་བཞིན་པ་དང་ལོ་ཤས་སྔོན་ལ་བོད་ས་ཡོངས་ནས་བོད་མི་ཚོས་གོང་ས་མཆོག་གི་བཀའ་དགོངས་བཞིན་རི་དྭགས་རྩ་ཆེན་གྱི་ལྤགས་རིགས་རྒྱན་གོས་མེར་བསྲེགས་ཀྱིས་གྱོན་གྱི་མེད་པ་སོགས་ལུང་འདྲེན་གྱིས་གསལ་བཤད་གནང་འདུག་དེ་མིན་དེང་སྐབས་བོད་ནང་བལྟས་ཚོད་ཀྱིས་ནང་ཆོས་ལ་དད་པ་བྱེད་ཆོག་པའི་རྣམ་པ་ཞིག་སྟོན་གྱི་ཡོད་ཀྱང་དོན་དངོས་ཐོག་ནང་ཆོས་ཉམས་ལེན་སློབ་གཉེར་ཐད་དམ་དྲག་ཆེན་པོ་བྱས་ནས་བོད་ཀྱི་དགོན་སྡེ་མང་པོ་ཞིག་ཡུལ་སྐོར་སྤྲོ་འཆམ་བྱེད་ཡུལ་དུ་བསྒྱུར་བཞིན་པ་སོགས་གསུངས་འདུག་དེ་བཞིན་བོད་ནང་གི་བོད་མིའི་དད་སེམས་དང་བློ་སྤོབས་ནི་ཁོང་གི་རང་དབང་འཐབ་རྩོད་ཀྱི་འབྱུང་ཁུངས་ཡིན་པས་ནམ་ཞིག་བོད་ལ་རང་དབང་ཐོབ་པར་ཡིད་ཆེས་ཡོད་པ་གསུངས་འདུག། ཁེ་ན་ཌའི་ཕྱོགས་ནས་བོད་ནི་ཡུལ་སྐོར་སྤྲོ་འཆམ་དུ་ཕྱིན་ན་བདེ་འཇགས་མེད་པའི་ས་གནས་གྲས་སུ་བཞག་ཡོད་ལ་དེ་ནི་རྒྱ་ནག་གི་ཆབ་སྲིད་གནས་སྟངས་ཀྱི་རྐྱེན་གྱིས་ཡིན་འདུག་ཉེ་ཆར་གྱི་གནས་ཚུལ་ནང་ཁེ་ན་ཌ་གཞུང་གིས་བོད་ཀྱི་རྒྱལ་ས་ལྷ་སའི་ཕོ་བྲང་པོ་ཏཱ་ལ་གཙོ་བྱས་པའི་ས་ཁུལ་དེ་དག་ནི་ཡུལ་སྐོར་སྤྲོ་འཆམ་པ་བསྐྱོད་ཡུལ་ལེགས་པོ་མེད་པའི་ས་ཁུལ་ཨང་དགུ་པའི་ཡུལ་སྐོར་སྤྲོ་འཆམ་ས་གནས་གྲས་སུ་བཞག་ཡོད་པ་དང་དེ་ནི་གཙོ་བོ་མིག་སྔའི་འཛམ་གླིང་གི་ཛ་དྲག་གནས་བབ་ལ་བརྟེན་ནས་སྔོན་དཔག་དཀའ་བའི་རང་བྱུང་གནོད་འཚེ་དང་ས་གནས་ཁག་ཏུ་བརྟན་ལྷིང་མེད་པའི་གནས་བབ་ལ་གཟིགས་ནས་ཡུལ་སྐོར་སྤྲོ་འཆམ་དུ་ཕྱིན་ན་ལེགས་པོ་མེད་པའི་ས་གནས་ཁག་ཅིག་ལུང་འདྲེན་བྱས་ཡོད་པ་རེད། ས་ཁུལ་དེ་དག་གྲས་སུ་བོད་དེ་འཇུག་དགོས་དོན་ནི་ས་གནས་སུ་རང་དགར་ཁྲིམས་ལུགས་ལག་བསྟར་བྱས་ཏེ་ཡུལ་སྐོར་སྤྲོ་འཆམ་པར་ཉེན་ཁ་ཆེན་པོ་ཡོང་གི་ཡོད་པའི་རྐྱེན་ཡིན་ཞིང་ལྷག་པར་དུ་དམིགས་བསལ་ས་ཁུལ་དུ་ཉེན་ཁ་ཡོང་གི་ཡོད་པ་རེད། ཡང་གནས་ཚུལ་ནང་བོད་ཀྱི་ས་ཁུལ་གཞན་དང། བོད་རང་སྐྱོང་ལྗོངས་ཟེར་བའི་ནང་ཡུལ་སྐོར་སྤྲོ་འཆམ་པར་དམིགས་བསལ་གྱི་དཀའ་ཉེན་ལ་གདོང་ལེན་བྱེད་དགོས་ཤིང་ས་གནས་སུ་ལྟ་སྐོར་དུ་སྐྱོད་མཁན་ལ་ཡུལ་སྐོར་སྤྲོ་འཆམ་ཚོགས་པའི་བཀོད་སྒྲིག་འོག་དམིགས་བསལ་ལག་འཁྱེར་བཟོ་དགོས་པ་མ་ཟད་རྒྱ་ནག་གཞུང་གིས་བསམ་ཡུལ་ལས་འདས་པའི་ཐོག་ལག་འཁྱེར་ཕྱིར་འཐེན་དང་ཡང་ན་ས་གནས་སུ་སྐྱོད་མི་ཆོག་པ་བཟོ་སྲིད་པའི་ཁར་ཡུལ་སྐོར་སྤྲོ་འཆམ་པ་རྣམས་ལ་ཚོད་དཔག་དཀའ་བའི་དཀའ་ངལ་འཕྲད་སྲིད་པས་སྐབས་དེར་ཁེ་ན་ཏྲ་གཞུང་གིས་དུས་ཐོག་རོགས་པ་བྱེད་པའི་ནུས་པར་ཡང་ཚོད་བཀག་ཡོད་པ་བརྗོད་འདུག། དེ་མིན་རྒྱ་ནག་ནང་དྲ་གནས་ཐོག་རྟོག་ཞིབ་དང་དྲ་གནས་བདེ་འཇགས་ཀྱི་ཐབས་ཇུས་ཐོག་དམ་དྲག་ཡོད་པའི་གནས་ཚུལ་ཡུལ་སྐོར་སྤྲོ་འཆམ་པ་ཚོས་རྒྱུས་ལོན་བྱེད་རྒྱུ་གལ་ཆེན་པོ་ཡིན་ཞིང་རྒྱལ་སྤྱིའི་སྟེང་གི་དྲ་གནས་མང་པོ་ཞིག་རྒྱ་ནག་ནང་ལྟ་ཀློག་བྱེད་མི་ཐུབ་པ་མ་ཟད། དྲ་གནས་ཀྱི་གསང་བ་རྐུ་འཁྱེར་དང་རྒྱ་ནག་གཞུང་གིས་དོ་བདག་ལ་བརྡ་ཐོ་མ་བཏང་བའི་གནས་སྟངས་འོག་ཁ་པར་སོགས་ལ་ལྐོག་ལྟ་ཞིབ་བཤེར་དང་འཕྲུལ་རིག་ཡོ་བྱད་ལ་རྩད་ཞིབ་བྱེད་སྲིད་པའི་ཉེན་བརྡ་བཏང་ཡོད་པ་བོད་གནས་དཔྱད་ཞིབ་དྲ་བའི་གནས་ཚུལ་ལུང་འདྲེན་བྱས་འདུག། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གྱིས་རྒྱུད་གཅིག་ལམ་གཅིག་གི་གླེང་སྟེགས་ཐོག་རྒྱ་ནག་གི་འཛུགས་སྐྲུན་གྱི་ལས་འཆར་དེར་བསྟོད་བསྔགས་དང་ནུབ་ཕྱོགས་རྒྱལ་ཁབ་ཁག་གིས་རྒྱ་ནག་དང་དཔལ་འབྱོར་ཐོག་འབྲེལ་ལམ་ཆུང་དུ་གཏོང་རྒྱུའི་སྲིད་ཇུས་དེར་སྐྱོན་བརྗོད་བྱས་ཡོད་པ་རེད། དེའང་རེས་གཟའ་ལྷག་པའི་ཉིན་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གྱིས་རྒྱ་ནག་གི་གནམ་བདེ་སྒོ་མོ་ཆེའི་ཐང་ཆེན་གྱི་ཉེ་འཁྲིས་ཀྱི་རྒྱ་ནག་མི་དམངས་ཚོགས་ཁང་ཟེར་བ་དེར་འཛམ་གླིང་གི་རྒྱལ་ཁབ་ཁག་གི་འཐུས་མི་ཆིག་སྟོང་ལྷག་འདུས་པ་རྣམས་ལ་ང་ཚོས་རྒྱལ་ཁབ་གང་ཞིག་གིས་དཔལ་འབྱོར་གྱི་ཉེས་ཆད་འགེལ་རྒྱུ་དང་དཔལ་འབྱོར་ཐོག་ཤུགས་རྐྱེན་སྤྲོད་ཐབས་དཔལ་འབྱོར་འབྲེལ་ལམ་ཆུང་དུ་གཏོང་བ་དང། དངོས་ཟོག་འགྲོ་རྒྱུག་ཐོག་བར་ཆད་བཟོ་བ་བཅས་ལ་ངོ་རྒོལ་ཡོད་ཅེས་བརྗོད་འདུག་ཡང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་གིས་གསར་འགོད་པར་ད་ཐེངས་རྒྱུད་གཅིག་ལམ་གཅིག་གི་གླེང་སྟེགས་དེར་མ་དངུལ་ཨ་སྒོར་ཐེར་འབུམ་དགུ་བཅུ་གོ་བདུན་ལྷག་གི་ཚོང་འབྲེལ་གྱི་གྲོས་མཐུན་ཁག་བཞག་ཐུབ་པ་བྱུང་ཡོད་པའི་སྐོར་བརྗོད་འདུག། ད་ཐེངས་ཀྱི་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་གླེང་སྟེགས་དེར་ཚོགས་བཅར་བ་མང་ཆེ་བ་ཡར་རྒྱས་འགྲོ་བཞིན་པའི་རྒྱལ་ཁབ་ཁག་བརྒྱ་ར་སུམ་ཅུ་ལྷག་དང་ཚོགས་བཅར་ཁོངས་སུ་རྒྱལ་ཁབ་ཁག་ཅིག་གི་འགོ་ཁྲིད་ཕེབས་ཡོད་པའི་ཁོངས་ནས་ར་ཤི་ཡའི་སྲིད་འཛིན་པུ་ཊིན་མངོན་གསལ་དོད་པོ་དེ་ཆགས་ཡོད་པ་རེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན།

ཨ་མི་རི་ཀའི་དབུས་ཞིབ་དཔྱོད་ལས་ཁུངས་ཀྱི་འགན་འཛིན Christopher Wray ལགས་ཀྱིས། གོང་བརྗོད་ཡུལ་གྲུ་ལྔ་གི་གསང་བའི་ལས་དོན་གྱི་སྐོར་གྱི་འགོ་གཙོ་ཁག་ལ་འབོད་སྐུལ་བྱས་ཚུལ་དུ། རྒྱ་ནག་གིས་འཛམ་གླིང་ཁྱོན་ཡོངས་སུ་མཁས་པའི་ཤེས་རབ་དེ་གསར་གཏོད་ཀྱི་ཐོན་རྫས་རྐུ་འཁྱེར་བྱེད་པ་དང། དེ་བཞིན་མིའི་རྣམ་དཔྱོད་ལ་བརྟེན་ནས་བཟོས་པའི་རིག་ནུས་བེད་སྤྱོད་ཀྱི་ལམ་ནས་ཡུལ་གྲུ་གཞན་གྱི་གློག་ཀླད་དྲ་བ་གི་ནང་ང་སིམ་འཛུལ་གྱིས་འཕྲུལ་རིག་ལག་རྩལ་སོགས་དམག་དོན་དང་འབྲེལ་བའི་གསང་བའི་གནས་ཚུལ་རྐུ་འཁྱེར་ལ་སོགས་ཚད་ལས་བརྒལ་བའི་ཉེན་ཁ་གི་བྱ་སྤྱོད་དེར་གདོང་ལེན་གནང་དགོས་པའི་གནས་སྟངས་ཆགས་ཡོད་ཚུལ་གསལ་སྟོན་གནང་འདུག་ན། རྒྱལ་སྤྱིའི་མཁས་པའི་ཤེས་རབ་ཀྱི་གསར་གཏོད་ཐོན་རྫས་རྐུ་ཁྱེར་དང་འབྲེལ་བའི་རྒྱ་ནག་གི་བྱ་སྤྱོད་དེ་བཞིན་ཅི་འདྲའི་ཛ་དྲག་ཡིན་མིན་གྱི་ཐད་ནས་རྩོམ་པ་པོ་དང་རྒྱ་ནག་གི་སྐོར་གྱི་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་སུ་དགོངས་ཚུལ་བཀའ་འདྲི་བྱས་པར་ཁོང་གིས། རྒྱ་ནག་གིས་མཁས་པའི་ཤེས་རབ་ལས་ཐོན་པའི་ཐོན་རྫས་ཁག་རྐུ་ཁྱེར་བྱེད་པའི་གནས་སྟངས་དེ་བཞིན་ཧ་ཅང་གི་ཚད་མཐོན་པོར་སླེབས་ཡོད་ལུགས་དང། འདས་པའི་ལོ་སུམ་ཅུ་ཙམ་གྱི་དུས་ཡུན་གྱི་ནང། རྒྱ་ནག་གི་དཔལ་འབྱོར་ཡར་རྒྱས་ཕྱིན་པའི་རྒྱུ་མཚན་དེ་ཡང་བརྒྱ་ཆ་གི་བདུན་ཅུ་ནས་བརྒྱད་ཅུ་ཙམ་ཞིག་རྒྱ་ནག་གི་འགོ་ཁྲིད་རིམ་པ་གི་ཡུལ་དེའི་སློབ་མ་རྣམས་ཕྱི་རྒྱལ་དུ་བཏང་ནས་ཞིབ་འཇུག་དེ་འདྲ་གི་མིང་ཐོག་ནས་རྒྱལ་ཁབ་གཞན་གྱི་ཞིབ་འཇུག་གྲུབ་འབྲས་བརྐུས་པའི་གནས་སྟངས་ཀྱི་འོག་རྒྱ་ནག་གི་ཚན་རྩལ་ཡར་རྒྱས་ཕྱིན་པ་འཛམ་གླིང་སྟེང་ཡོངས་གྲགས་ཀྱིས་ཁས་ལེན་པ་ཞིག་ཆགས་ཡོད་ཅེས་ཁོང་གིས།
ད་ལྟའི་གི་གནས་སྟངས་དེ་དཔེ་དེ་དག་ཛ་དྲག་ག་འདྲ་ཅིག་ཆགས་ཡོད་རེད་ཟེར་ན་ད་ད་ལྟ་གི་གནས་སྟངས་དེ་རེད་འཛམ་གླིང་གི་རྒྱལ་ཁབ་དེ་ཚོ་གིས་དེ་ལ་བཀག་འགོག་དང་དེ་རྒྱལ་ཁབ་གཅིག་གཉིས་གཅིག་གིས་འགོག་མ་ཐུབ་ཡ་དེ་ནི་རྒྱལ་ཁབ་མང་པོ་ཅིག་མཉམ་འབྲེལ་བྱས་ནས་འགོག་དགོས་ཡ་གི་གནས་སྟངས་ཆགས་ཡ་འདི་གི་ནི་དེའི་གནས་ཚད་དེ་ཛ་དྲག་ཡིན་པ་ད་གསལ་བོ་བསྟན་དགོས་ཡོད་རེད་ད་ང་ཚོའི་ཆེ་ས་ནས་ད་དམག་དོན་དང། ཨ་ནི་ཚན་རྩལ་དང་གཅིག་ག་རེ་ཟེར་ན་སྔོན་ཐོན་གྱི་ཚན་རྩལ་དེ་འདྲ་ཆགས་རེད་ཆུང་ས་ནས་ད་དཔེར་ན་ཨ་མི་རི་ཀ་གི་ཞིང་པ་དེ་ཚོ་ཞིང་ཁ་དེ་ཡོད་ས་དེ་ལ་སོང་ནས་ནས་ད་ཨ་མི་རི་ཀ་གི་ཞིང་ཁ་ནང་ལ་དེ་ཡོད་ཡ་གི་འབྲུ་རིགས་གི་ས་བོན་རྐུན་མ་རྒྱག་ཡ་ལ་སོགས་པ་ད་ཆུང་ས་ནས་དེ་འདྲ་གི་གནས་སྟངས་ཆགས་ཡོད་རེད་ད་དེ་རྐུན་མ་རྒྱག་ཡ་ན་ཁོས་ཞིབ་འཇུག་གི་འགྲོ་སོང་བཏང་དགོས་བ་མ་རེད་ཁོས་ཞིབ་འཇུག་བྱེད་དགོས་བ་མ་རེད་འགྲོ་སོང་བཏང་དགོས་བ་མ་རེད་ཨ་ནི་ད་གཅིག་ག་རེ་ཟུག་རེད། མི་གཞན་དག་གི་ལྟར་འགྲོ་སོང་འབོར་ཆེན་བཏང་ནས་ལོ་སུམ་ཅུ་བཞི་བཅུ་ཡང་ན་ལོ་དེ་ལས་མང་བ་ཉམས་ཞིབ་བགྱིད་རྒྱུ་གྲུབ་འབྲས་དེ་ཁོ་རང་གི་ལག་པ་རག་འགྲོ་གི་རེད་དེ་འདྲའི་འདུག་ལ་དེ་འདྲ་གི་ད་རྐུ་མ་བརྒྱབ་ནས་ཨ་ནི་ཡར་རྒྱས་དེ་འདྲ་བྱས་ཡ་ན་ཨ་ནི་ད་རྒྱལ་ཁབ་གཞན་དག་དེ་ཚོ་གི་ཞིབ་འཇུག་གི་སྡེ་ཚན་དང་ཞིབ་འཇུག་པ་དེ་ཚོ་ལ་གྱོང་ཞེ་པོ་རག་གོ་རེད་དེ་འདུག་ལ་ད་དེ་གི་ཛ་དྲག་གི་གནས་སྟངས་དེ་ད་གང་ནས་བྱུ་ནས་ཚེ་གོ་ཡ་འདི་རེད་ད་ཨ་མི་རི་ཀ་གཙོས་ཀྱི་རྒྱལ་ཁབ་ཡོ་རོབ་ནང་ལ་ད་ག་རང་རེད། ད་ཚན་རྩལ་རྐུན་མ་རྒྱག་ཡ་དང་ལག་རྩལ་རྐུན་མ་རྒྱག་ཡ་ཤེས་རབ་རྐུན་མ་རྒྱག་ཡ། དེ་གི་གནས་སྟངས་དེ་ཧ་ཅང་གི་ཛ་དྲག་ཆགས་བསྡད་པ་རེད། རྒྱ་ནག་གི་རྐུ་ཁྱེར་བྱ་སྤྱོད་ལོ་དེ་འགོག་མ་ཐུབ་པ་ཡིན་ན་གྱོང་གང་འདྲ་ཞིག་རག་རྒྱུ་ཡིན་མིན།
དེ་བཞིན་དུ་ཨ་རི་ལ་སོགས་ནུབ་ཕྱོགས་ཡུལ་གྲུ་ཁག་ནས་རྒྱ་ནག་གི་རྐུ་ཁྱེར་བྱ་སྤྱོད་ལ་འགོག་རྒྱུ་གི་ཆེད་དུ་ལས་དོན་ཤུགས་ཆེར་སྤེལ་རྒྱུ་ཡིན་པའི་ཐད་ལ་ཁོང་གིས་མུ་མཐུད་གསུངས་ན། དེའི་ནང་ལ་ད་དེ་མ་བཀག་ཡིན་ན། རྒྱ་ནག་གཞུང་གི་འགྲོ་སོང་བཏང་མ་དགོས་གི་སྒང་ནས་ཨ་ནི་རྒྱལ་ཁབ་གཞན་དག་གི་སྔོན་ཐོན་གྱི་ཐོན་རྫས་དེ་རྐུ་མ་བརྒྱབ། དེ་རྐུ་མ་བརྒྱབ་པ་མ་ཚད། དེ་ཡང་དམག་དོན་སྒང་ལ་བེད་སྤྱོད་བྱས། དེ་ནི་འཛམ་གླིང་གི་གི་ད་དམངས་གཙོའི་རྒྱལ་ཁབ་དང་རང་དབང་རྒྱལ་ཁབ་དེ་ཚོ་ལ་ནི་གནོན་ཤུགས་དང་ཉེན་ཁ་འཕྲད་ཡ་གི་དེ་འདྲ་གནས་སྟངས་ཅིག་ཆགས་པ་རེད་དེ་འདི་སྒང་ལ། ད། གཅིག་ནུབ་ཕྱོགས་ཨ་མི་རི་ཀ་རྒྱལ་ཁབ་གཙོས་བྱས་པའི་ཡོ་རོབ་དང། ད་ནུབ་ཕྱོགས་རྒྱལ་ཁབ། རང་དབང་རྒྱལ་ཁབ་དེ་ཚོ་གིས་དེ་ལ་གདོང་ལེན་བྱེད་ཡག་གི་ཐབས་ཐབས་ལམ་དེ་རབ་དང་རིམ་པ་སྤེལ་བསྡད་ཡོད་རེད་ཡིན་ན་ཡང་ད་ལྟ་དང་ད་བཀག་ཐུབ་ཡག་བཀག་ཐུབ་མ་ཐུབ་དཀའ་ངལ་ཆེན་པོ་ཅིག་འཕྲད་བསྡད་ཡོད་དེ་སྒང་ལ་ད་འཛམ་གླིང་གི་དེ་སྒང་ལ་དོ་སྣང་བྱེད་དགོས་ཡ་དང་ཨ་ནི་འཛམ་གླིང་གི་མང་གཙོའི་རྒྱལ་ཁབ་ཚང་མ་མཉམ་འབྲེལ་མ་བྱས་ན་དེ་དཀའ་ངལ་ཆེན་པོ་འདྲ་བོ་ཅིག་ཡོད་ཡ་འདྲ་བོ་ཚོར་གི་ཡོད་རེད། དེ་འདི་སྒང་ལ་ད་ད་ལྟ་རྒྱལ་ཁབ་ང་ལ་མིག་སེར་གི་ད་ཁོ་རང་ཚོའི་ཚོགས་སྡེ་གཅིག་གི་འདི་སྒང་ལ་དེ་གི་ཚོགས་འདྲི་ཚོགས་མ་འོངས་པ་ན་འདིའི་གི་ལས་དོན་བྱེད་ཕྱོགས་འདི་ཨ་ནི་ཤུགས་ཆེར་འགྲོ་རྒྱུ་ཡིན་པ་གསལ་བོ་རེད་གི་དེ་མ་སོང་བས་ན་ད་བར་རྒྱལ་ཁབ་དེ་ཚོ་གྱོང་ཆེན་པོ་རེ་བསྐོ་ཡོད་དེ་མ་ཚད་ཞིབ་འཇུག་གི་གྲུབ་འབྲས་དེ་ཚོ་ཕར་རྐུ་མ་བརྒྱབ་ནས་ཨ་ནི་ཚ་ཉེན་ཁ་འཕྲད་ཡོང་དགོས་རེད་དེ་འདི་སྒང་ལ་ད་དེ་ཡིན་ཕྱིན་གནས་བཀག་ཐུབ་དགོས་ཡ་དང་དེ་ལ་གདོང་ལེན་བྱེད་དགོས་ཡ་གནས་སྟངས་གཅིག་རེད་ཟེར་གི། རྒྱ་ནག་གིས་དུས་རྒྱུན་ཞིབ་འཇུག་སོགས་ཀྱི་མིང་ཐོག་ནས་ཡུལ་གྲུ་གཞན་གྱི་སློབ་ཆེན་དང། ཞིབ་འཇུག་ལྟེ་གནས་དེ་འདྲ་ལ་རྒྱ་ནག་རང་གི་སློབ་མ་དང་ཞིབ་འཇུག་པ་དེ་འདྲ་ཆེད་གཏོང་བྱས་ནས། གཞན་གྱིས་བསྐྲུན་པའི་མཁས་པའི་ཤེས་རབ་དང་འབྲེལ་བའི་ཐོན་རྫས་རྐུ་ཁྱེར་བྱེད་པ་ནི། རྒྱུན་ལྡན་ལྟ་བུ་ཞིག་ཏུ་གྱུར་ཡོད་དེས་ན། སྐབས་རེར། མཁས་པའི་ཤེས་རབ་རྐུ་ཁྱེར་བྱེད་པའི་ཉེས་མིང་གི་འོག་ཏུ་འཛིན་བཟུང་བཙོན་འཇུག་དང། ཁྲིམས་ཆད་ཕོག་པའི་གནས་ཚུལ་རབ་དང་རིམ་པ་བྱུང་ཡོད་པ་དཔེར་ན།

ལོ་རྒྱུས་ཀྱི་ཡིག་ཚང་ཆེན་མོ་ཞིག་གི་ནང་གི་དེབ་གྲངས་འདིའི་ནང་བོད་ཀྱི་རང་བཙན་གྱི་གནས་བབ་དང་དེ་བཞིན་དུ་དེབ་གྲངས་འདིའི་ནང་མཆན་ནི་འགོད་དགོས་པའི་དགོས་པ་རྒྱུ་མཚན་སོགས་ཀྱི་ཐད་ནས་རྩོམ་པ་པོ་ཁོང་དང་མཉམ་དུ་མུ་མཐུད་ནས་གླེང་མོལ་བྱ་རྒྱུ་ཡིན། བཙན་བྱོལ་སྤྱི་ཚོགས་ནང་ཆོས་ཡོད། འདི་མོ་ལོ་རྒྱུས་ཀྱི་ཆ་ནས་ད་ཧ་ཅང་གི་ཁ་གསལ་བོ་ཅིག་གོ་བདེ་བོ་ཀློག་བདེ་བོ་འདི་མོ་དཔེ་ཆ་འདི་མོ

གོང་སུ་སྐྱོང་དགོས་སྲུང་དགོས་པ་དེ་ནང་བཞིན་གི་བསམ་བློ་བཏང་བ་ཡིན་ན་ད་དངོས་གནས་དུས་རབས་བཞི་པ་ནས་དུས་རབས་བདུན་པ་བརྒྱད་པ་ནས་ཡིན་ན་འདྲ་གང་ལྟར་དུས་རབས་བཞི་པ་ལྔ་པ་ནས་ཡིན་ན་འདྲ་དུས་རབས་བཅུ་པ་བར་དུ་ད་བོད་དེ་རྒྱལ་ཁབ་ཅིག་ཡིན་པ་དང་བོད་དེ་གི་བྱ་བའི་རིགས་སམ་གི་ཅི་སྟོབས་ཤུགས་དང་དེ་འདྲ་ཟེར་དགོས་རེད་ད་དེ་འཚོལ་དགོས་ཀྱི་ཡོད་ན་དེ་འདིའི་ནང་ལ་མ་བལྟས་རང་བལྟས་རེད་དེ་འདིའི་ནང་ལ་བལྟས་དུས་ཨ་ནི་དུས་རབས་བདུན་པ་བརྒྱད་པ་དང་དགུ་པ་བཅུ་པའི་སྐབས་དེ་ལ་ནི་བོད་ཟེར་དེ་ད་དངོས་གནས་ད་དབྱིན་ཇི་སྐད་བྱས་ན Central Asia གི་དཀྱིལ་དབུས་ཨེ་ཤེ་ཡ་གི་ནང་ལོགས་ན་ཨ་ནི་སྟོབས་ག་འདྲ་ཆེན་པོ་ཡིན་མིན་དང་ཁོ་ལུང་པ་རང་བཙན་ཡིན་མིན་ད་བཤད་མ་དགོས་ཡ་རེད་ལུང་པ་རང་བཙན་གྱི་སྒང་ལ་དཔེ་ཆ་བཞག་པ་ཡིན་ན་རྒྱ་ནག་ལ་དམག་རྒྱབ་ནས་ཨ་ནི་ད་ལྟ་འདི་གི་ག་རེ་རྒྱ་ནག་གི་རྒྱལ་ས་ཁོ་རང་ཐང་གི་རྒྱལ་ས་འཕྲོག་ནས་ཨ་ནི་ཐང་གི་རྒྱལ་པོ་དེ་ཕར་བྲོས་འགྲོ་དགོས་དེ་ཁོ་རང་ཚོ་ཐང་ཡིག་གི་ནང་ལ་ཡོད་འདུག་ང་ཚོ་ཏུན་ཧོང་གི་ནང་ལ་ཡོད་རེད་འོ་དེ་བྱས་དུས་འདི་ཚོ་ཚང་མ་ཡང་ག་རེ་ཟེར་དགོས་རེད་ང་ཚོ་ལོ་རྒྱུས་སྒང་ནས་བསམ་བློ་བཏང་དུས་ཨ་ནི་ཅིག་ཉམ་ཐག་འདྲ་བོ་ཅིག་མིན་ཁོ་དེ་འདྲས་ཡང་ཅིག་ག་དཔེ་བློ་རྒྱ་ཆེན་པོ་དང་འཁྱེར་བ་ཡིན་ན

སྲོང་བཙན་སྒམ་པོའི་སྐབས་དེ་ལ་ནི་བཙུན་མོ་བླངས་པ་ནས་བཟུང་ནས་རྒྱ་བཟའ་ཀོང་ཇོ་ནས་བོད་ཡུལ་རྒྱ་མི་གི་འོག་རེད་ཟེར་བའི་དེ་འདྲས་ཀྱི་སྐད་ཆ་འདི་ཁོ་ཚོས་ངོ་མ་འདུག་འདུག་ད་དེང་སང་ཁོ་ཚོས་དེ་ཡོང་གི་མེད་བ་ཧ་གོ་ནི་དེང་སང་བཤད་ཀྱི་མི་འདུག་དེ་དེ་དེ་ད་ད་ཚོ་ལ་ལན་རྒྱག་ཡ་ལ་ད་ད་འདི་ལས་ལྷག་པ་ཅིག་ཡོད་པ་མ་རེད་བ། དེ་ཡང་གལ་ཆེན་པོ་གི་ཆ་གཅིག་རེད་གོ་གི། ལོ་རྒྱུས་སྦྱང་མཁན་ཅིག་ཡིན་པ་ཡིན་ན་ཡིན་འདྲ་ལོ་རྒྱུས་འབྲི་མཁན་ཅིག་ཡིན་ན་ཡིན་འདྲ་ད་ལྟ་བོད་འདི་ལ་བྲིས་ཡོད་འདུག་དེ་འདྲའི་ནང་བཞིན་བྲིས་འདུག་བས་ན་མོ་འདི་དང་ནི་ལོ་རྒྱུས་ཁོ་རང་གང་ཡོད་པ་དེ་ག་དུས་བཞག་འདུག་གི་འདུག་དེ་མ་ཐག་ནས་ང་ཚོའི་བོད་པ་ལ་ཡང་ལོ་རྒྱུས་སྦྱོང་སྟངས་གི་སྒང་ནས་ཡང་དཀའ་ངལ་ཅིག་ག་རེ་འདུག་ལབ་ན། དང་པོ་ང་ཚོའི་ཆོས་འབྱུང་གི་རིགས་དང་ཉེ་རབས་ཀྱི་ཚེ་དེ་རྩོམ་པ་པོ་དེ་ཚོས་འུར་ཆས་བྱ་རྒྱུ་དེ་དེ་ཚོ་ཀློག་འགྲོ་དུས་སྒང་ལ་དེའི་སྒང་ནས་སྦྱངས་འགྲོ་དུས་སྒང་ལ་ད་དེ་ལོ་ཉི་ཤུ་སུམ་ཅུ་ཅིག་ད་ལོ་རྒྱུས་ཁོ་རང་དེ་སྐབས་དུས་རབས་བདུན་པ་གི་ནང་བརྩོམས་རྒྱུ་ལོ་རྒྱུས་དངོས་གནས་མ་འདྲ་བ་བྱས། ཕྱིས་སུ་ཕྱི་རྒྱལ་བའི་གྱི་ཧན་སིའི་ཐེབས་རྩའི་རྒྱུགས་འབྲས་དང་ཡང་ན་རྒྱ་རིགས་ཀྱི་ཧན་སིའི་ཐེབས་རྩའི་རྒྱུགས་འབྲས་དེབ་ཀློག་ནི་ང་ཚོ་སློབ་ཕྲུག་དེ་ཚོ་དང་ལོ་རྒྱུས་ཟབ་སྦྱོང་བྱེད་མཁན་གྱི་མི་ཚེ་གི་ཆུ་ཚོད་མང་པོ་ཞིག་འཕྲོ་བརླག་འགྲོ་ཡོད་པར་ཚོར་སྣང་དེ་ང་ངོ་མ་བྱུང་གི་ཡོད། ང་རང་ཡིན་ན་ད་ག་རང་ཅང་རེད་དང་པོ་ད་བོད་པའི་ཆོས་འབྱུང་དང་དེབ་ཐེར་གྱི་ནང་ན་གང་ཡོད་པ་དེ་སྦྱང་འདོད་དེ་སྒང་ལ་ཕྱིས་སུ་ད་ཏུན་ཧོང་དང་རང་དེ་གཉིས་སུ་སུ་སུ་ལས་ཀ་བྱེད་ཀྱིན་དེ་སྦྱང་འདོད་དེ་སྒང་ལ་ད་གཞི་ནས་འོ་ད་ཆུ་ཚོད་འདྲ་མང་པོ་ཞིག་འཕྲོ་བརླག་བཏང་འདོད་ད་ངོ་མི་སྦྱང་པ་ཡིན་ན་སྐབས་དེ་ལ་བོད་ཀྱི་རྡོ་རིང་ཁོ་རང་བྱ་འདི་ན་རྡོ་རིང་གི་ངོ་བོ་ཡིག་ཆ་དེ་མ་མཐོང། སྟེགས་ཀྱི་སྟེང་དུ་ཀློག་ནས་ཟུར་བཀོད་བལྟས་ལ་ཉེ། ཞིབ་འཇུག་པ་དེ་ལུགས་པས་འདི་གང་ལ་གབ་སྐོས་ཏེ་ཅེས་བྱ་ན། དེའི་ཞལ་ནི། ལོ་རྒྱུས་རྦད་དེ་ལོ་ཉུང་ཉུང་གི་ནང་སྦྱང་ཐུབ་པ་ཡག་དང། སྦྱང་བ་དེ་ཡང། གཅིག་ཡོད་ང་ཚོ་ཡིན་གཅིག་ག་ཚོད་མ་སོང་ན་འོར་འདི་ནས་ཁོ་རང་སྦྱང་ཐུབ་ཀྱི་ཡག་གི། ད་ལམ་དེ་འདུག་ཨ། ཨེ་ང་ཚོ་ཡང་བོད་པ་གི་ལོ་རྒྱུས་ཁྲིད་མཁན་ན་འདྲ་ལོ་རྒྱུས་སྦྱང་མཁན་ཚང་མ་གི་བསམ་བློ་གཏང་དགོས་ས་གི་གནད་འགག་ཅིག་རེད་བསམ་གྱི་ཡོད་ང་རང།
མདོ་མོ་ཁོ་ཅག་ཐུགས་ཁུར་གཉིས་འདྲི་རྒྱུ་འདི་ཞིག་གི། ལས་སླ་བོ་ཡིན་གྱི་མ་རེད་འདི་དུས་ཚོད་མང་ང་གཏོང་དགོས་གི་ཞིབ་འཇུག་གི་རྒྱུ་ཆ་བཙལ་དགོས་གི་འདི་མོ་ཟིག་ན་ད་ཁྱོད་འདི་མོ་དཀའ་ཚེགས་ཟིག་རྒྱབ་འདུག་འདི་གི་བརྒྱུད་རིམ་ཟིག་ཤོག་དྲ། ད་ངས་སྤྱིར་བཏང་ལོ་རྒྱུས་ཆེད་ལས་བྱས་པ་ནས་བཟུང་ནས་ད་ཕལ་ཆེར་ལོ་ལོ་ང་ཚོས་རིག་གསུམ་འགྲོ་འུར་བ་རེད་བོད་གི་ལོ་རྒྱུས་ཆེད་ལས་བྱས་ནས་རིག་བྱེད་ཁང་ཚན་འདྲ་བོ་བྱས་ནས་དེ་བྱས་དེ་ད་ངའི་བསམ་བློ་ནང་དེ་ཡོད་རྒྱ་ནག་གི་ཐང་རྒྱལ་རབས་འདྲ་བོ་བྱས་ན་ཁོ་ཚོས་བྲིས་འདུག་ཨ་ཐང་ཡིག་གསར་རྙིང་ཟེར་དེ་སྒང་ལ་ཁོ་ཚོ་པོ་ཏི་མང་པོ་བསྟན་ཡ་འདུག་ཨ་ཐང་རྒྱལ་རབས་སྤྱི་བོ་གསུམ་ཅིག་བྱས་པ་ཡིན་ན་ང་ཚོ་བོད་ལ་ལོ་རྒྱུས་ཀྱི་ཡིག་ཆ་མེད་བ་མ་རེད་ཡོད་རྒྱུ་དེ་ཚོ་ཁ་འཐོར་རེད་ང་ཚོ་དེ་ཕྱོགས་སྒྲིག་བྱེད་ཡ་དང་དེ་མི་ལ་ཅིག་ག་རེ་ཟེར་དགོས་རེད། མི་གི་ངེད་ཚོ་ད་ཅོག་ཙེ་སྒང་ལ་འཇོག་ཆོག་ཆོག་མ་བྱེད་ཡ་རེད་མ་གཏོགས་སྤྱིར་བཏང་ཀྱི་ཁ་འཐོར་དེ་ཡིག་ཆ་དེ་འདྲ་མང་པོ་ཡོད་སོང་ད་ད་ལྟའི་ངོ་མ་ནི་ངའི་བསམ་བློ་ནང་ལ། བོད་ཀྱི་ད་རྗེས་མ་ཅིག་སྦྱངས་ནས་ཅིག་དེ་སི་ལས་ཀ་ཅིག་ཅིག་ཕུལ་སོང་ན་ཨ་ནི་ད་ལྟ་བོད་ཀྱི་ལོ་རྒྱུས་ཀྱི་ཡིག་ཚང་དེ་ཚོ་ཚང་མ་བཟོ་ཡ་ལ་ངས་སོ་སོའི་དཀའ་བ་ཅིག་རྒྱག་དགོས་བསམ་ཡ་རེད་བསམ་བློ་དེ་ངོ་མ་ནི་ང་ལ་ཡོད། ད་ན་ནི་ཨ་ནི།

ཡིན་ན་གོས་ལོག་དང་ཚ་རྒྱུད་ཀྱི་མཆན་དེ་ཚོ་ལོ་གཅིག་གཉིས་ནང་བརྒྱབ་ཤ་དུས་དོན་དེ་མ་རེད། ལོ་བརྒྱ་ཕྲག་གཅིག་ཕྲག་གཅིག་གི་ནང་ལོགས་ལ་ཨ་ནེ་ངེད་ཀྱི་ལོ་རྒྱུས་ལྷོད་མེད་ཀྱི་ཡ་རང་དེ་འདྲས་ཀྱི་ཞལ་གསུམ་ལོགས་ཡ་དེ་ལོགས་ཡ་ད་དེ་ནང་ནས་སྐད་ཆ་ཆེ་ཚང་མ་ད་ངོ་ནས་སོ་སོ་འདྲས་ཀྱི་ནི་ག་རེ། འབུ་སྒྲིག་སྒྲིག་ཀྱི་ནི་ང་ཚོ་བལ་དེ་ཇིའོ་ལེགས་སོ་སོ་འབུ་སྒྲིག་སྒྲིག་ཀྱི་ནི་ཨ་ནེ་ཚང་མ་འདྲི་ཚོད་ཀྱི་ནང་ལ་སེམས་འདྲི་བརྒྱབ་ཤ་དུས་དེ་ཚོ་ཚང་མ་ཨ་ནེ་ན་ཉིན་ད་ལོ་རྒྱུས་ཉིད་རང་སྒང་ལ་ད་བ་དེ་མི་ཤེས་ཤེས་ཉིག་གིས་སྒང་ལ་ལས་ཀ་བྱེད་དུས་ངས་ལོ་རྒྱུས་ཧྲིལ་བོ་གི་ཉིག་དང་ཞེ་ཀ་ལ་ང་ལ་ཅོག་ཙེ་གཅིག་གི་གདོང་ལ་བསྡད་ཅིང། ཅིག་མ་འདང་ས་རེད་ཅིག་ཁ་སྐོང་མ་ཐུབ་ས་དུམ་བུ་ཆེན་མོ་ཡོད་དེའི་སྐོར་ནས་ཁྱོད་སོང་རྒྱུ་བྱེད།
དེའི་སྐོར་དེ་གནད་འགག་རེད། ད་ངས་འདི་བསྒྲིག་དགོས་ཡ་བའི་རྒྱུ་མཚན་དེ་ཡང་བོད་ལོ་རྒྱུས་ཀྱི་ས་བཅད་དང་འདི་བསྒྲིག་ཡ་ཟེར་ན་འགྲིག་གི་འདུག་ད་ནི་བཙན་པོ་རྒྱལ་རབས་ཟེར་ཡ་དེ་ད་ལྟ་འདི་ནི་རྒྱལ་པོ་སྲོང་བཙན་སྒམ་པོ་ནས་གླང་དར་མ་བར་དུ་འཇོག་དགོས་འདུག་ཟེར་དེ་ངས་ལོ་རྒྱུས་ཀྱི་བོད་ཀྱི་ས་བཅད་ལ་ད་འགྱུར་བ་གཏོང་ཡག་གི་བསམ་བློ་གཅིག་རེད།

སྲོང་བཙན་སྒམ་པོ་མེས་པོ་བར་དུ་ང་ནི་ཡར་ལུང་གི་རྒྱལ་རྒྱུད་ཟེར་དགོས་རེད་ཁོ་ཚོ་བསྡད་ས་ཡར་ལུང་ལ་བསྡད་ནས་ཨ་ནི་རྒྱལ་ཁང་དེ་ཡར་ད་ལྟ་རིན་པོ་ལགས་རྐང་ལག་བྱས་འདུག་པ་སོང་ཙང་འོ་ད་འདི་བྱས་ན་ནི་ཡར་ལུང་གི་རྒྱལ་རྒྱུད་དེ་བྲིས་དེའི་རྗེས་ལ་ནི་བཟོས་ནས་ད་བཙན་པོ་རྒྱལ་རབས་དེ་བྲིས། དེའི་རྗེས་ལ་ད་བཙན་པོ་རྒྱལ་རབས་ཀྱི་རྗེས་ནི་བོད་སིལ་བུར་ཐོར་སིལ་བུར་ཐོར་ཐོར་བའི་རྗེས་ལ་ད་བཟོས་ནས་ཧི་མ་ལ་ཡ་གི་དེང་སང་ལ་དྭགས་དང་ད་འདི་འདྲའི་གི་གུ་གེ་དང་འདི་འདྲའི་གི་ལུང་པ་མང་པོ་བྱུང་གི་འདུག་ཁོ་ཚོ་ང་ཚོ། བཙན་པོ་རྒྱལ་རབས་འཇིག་ཚར་བའི་རྗེས་ལ་ནི་རྒྱལ་སྲིད་ཐོག་མ་ཁ་ཐོར་ནས་བག་ཚ་འགྲོ་རྒྱུ་དལ་བ་དེའི་གི་ཧི་མ་ལ་ཡའི་སྐོར་དུ་ཡང་ད་ལྟ་འདིའི་གི་བོད་སིལ་བུ་གི་ནང་དེ་ལ་ཡིན་གཅིག་མིན་གཅིག་འབྲི་དགོས་འདུག་དེ་ལྕི་བ་ཡིན་ན་ནི་དེ་ལ་ཞང་ཞུང་ཨ་ནི་ཧི་མ་ལ་ཡ་ད་ལྟ་གི་འདིའི་འོག་ལ་འདི་ཧི་མ་ལ་ཡའི་གི་རྒྱལ་ཕྲན་དེ་ཚོའི་སྐོར་དེ་ང་ཚོ་ལོ་རྒྱུས་ནང་ལ་ངོ་ནི་རྩ་བ་ཉིད་ནས་གཅིག་ཡོད་མ་རེད་གང་ལྟར་ས་བཅད་གི་ནང་ལ་ད་ང་རང་གི་སློབ་སྦྱོང་བྱས་པའི་བརྒྱུད་རིམ་གི་ནང་ལོགས་ནས་འོ་ད་བོད་གི་བོད་མིའི་ལོ་རྒྱུས་ཟེར་ཡ་ཅིག་ཞང་ཞུང་གི་ལོ་རྒྱུས་ཟེར་ཡ་ཅིག་ཡར་ཀླུང་གི་རྒྱལ་རྒྱུད་ཟེར་ཡ་ཅིག་བཙན་པོ་རྒྱལ་རབས་ཟེར་ཡ་ཅིག་དེའི་འོག་ལ་བོད་སིལ་བུར་ཐོར་བ་དང་མཉམ་དུ་ཧི་མ་ལ་ཡའི་གི་རྒྱལ་ཕྲན་ཁག་ལ་འདུ་ཤེས་གཅིག་བགྱིས་ན་ད་གཟོད་ནས་ངོ་ནི་བོད་ཀྱི་ལོ་རྒྱུས་ཡང་དག་པ་ཁ་ཚང་ཞིག་ཆགས་ཀྱི་རེད་བསམ་ཚུལ་གཅིག་ཡོད། འདི་གལ་ཆེན་པོ་རེད། ཧི་མ་ལ་ཡའི་གི་ལོ་རྒྱུས་དེ། འདིའི་གི། བསྟན་པ་ཕྱི་དར་ཟེར་ན་མི་འདུག་གང་ལྟར་རྒྱལ་པོ་གླང་དར་མ་གྲོངས་ཚར་བའི་རྗེས་ལ། ད་ང་ཚོ་གི་བོད་སིལ་བུར་ཐོར་བའི་ལོ་རྒྱུས་ཟེར་གི་རེད་བ། དེའི་ནང་དང་ཧི་མ་ལ་ཡའི་གི་རྒྱལ་ཕྲན་དེ་ཚོ་ཡོང་སྟངས་གི་ལོ་རྒྱུས་དེ་འཇོག་མ་ཐུབ་ན། ད་དེང་སང་ཁོ་ཚོའི་གི་བསམ་བློའི་ནང་ལ་ཡང་མི་མང་པོའི་བསམ་བློའི་ནང་ལ། ཧི་མ་ལ་ཡའི་གི་ས་ཁུལ་འདི་ཚོ་ངོ་མ་བོད་ལ་འབྲེལ་བ་མི་འདུག་བསམ་ཡ་གི་དེ་འདྲའི་ད་འགའ་ཞིག་གིས་ཆབ་སྲིད་ཀྱི་དབང་གིས་དེ་འདྲའི་བྲིས་བཞག་རྒྱུ་གི་དེབ་འདྲ་དེ་འདྲའི་མང་པོ་འདུག་བ་རྩོམ་འདྲ་དེ་འདྲའི་ད་ངོ་ནི་འགའ་ཞིག་གིས་མ་ཤེས་ནས་ངོ་ནི་ད་ད་ལྟ་དེབ་དང་དེ་འདྲའི་ཆབ་སྲིད་གི་དབང་སྒྱུར་གི་འོག་ནས་བྲིས་བཞག་རྒྱུ་གི་དེ་འདྲའི་གི་ཨ་ནི། རྩོམ་དེ་ཚོ་དང་དེབ་དེ་ཚོ་ཅིག་གི་ག་རེ་ཟེར་དགོས་རེད་བདེན་པ་རེད་བསམ་ནས་ཨ་ནི་སོ་སོ་བོད་ཧི་མ་ལ་ཡ་འདི་བོད་དང་འབྲེལ་བ་མི་འདུག་ཟེར་ཡ་གི་བསམ་ཚུལ་བསམ་ཚུལ་དེ་དཔེ་མང་པོ་ཡོང་གི་འདུག་བ་དེ་མ་ཡོང་ཡ་གི་ཆེད་དུ་ང་ཚོ་ཁོ་ངོ་ནི་རྩ་བ་ག་བ་ནས་ཡོང་འདུག་ཟེར་དུས་གང་ན་ཨ་ནི་རྒྱལ་པོ་གླང་དར་མ་གྲོངས་ཚར་བའི་རྗེས་ལ་ཁོ་གི་བུ་གི་ཉེ་ཚན་ནས་བརྒྱུད་ནས་ཡོང་གི་ཡོད་པར་སོང་ཙང་དེ་བོད་ཀྱི་ལོ་རྒྱུས་ཀྱི་ས་བཅད་ཀྱི་ནང་བསྒྲིགས་ཐུབ་སོང་ན་ཨ་ནི་ང་ཚོ་ད་ལྟ་གི་ཅིག་བོད་ཧི་མ་ལ་ཡ་ཟེར་དེ་བོད་རེད་མ་རེད་ཟེར་དང་ཁོ་གི་བོད་ལ་འབྲེལ་བ་ཡོད་རེད་ཡོད་མ་རེད་ཟེར་དེ་ཚོ་གི་རྩོད་རྙོག་དེ་ཚང་མ་ལྡོག་འགྲོ་གི་རེད་བསམ་བསམ་ད་དེ་གལ་ཆེན་པོ་ཧ་ཅང་མཐོང་གི་ཡོད་ང་འདྲ་ཡིན་ན།